ནགས་ཀྱི་ཆེ་རུ་ཀཱ་ར་ལུ་ལས་གཞོམ་གྱིས་འདི་བཟོ་མེད་ཀྱི་ཀ་ཀི་གོ་ལ་བའི་སྣ་འདི་བའི་ཡུལ། འདི་ཀ་འདི་ཀི་ནང་ཞིང་ཆེ་ཀི་ལ་ལན་ཐབས་ཇོ་རུ་ཆི་བས་ཅིན་རྣམ་མ་སེ་མེད་ཀི་ལས་གཞོམ་གྱིས་ལུ་བསྟན་འདི་བའི་ལྗོངས། ད་རེས་ནགས་པ་ཆེ་ཀི་ནགས་ལུ་མི་གོས་རྟ་ཀེ་སེང་ལན་ནགས་མི་འོ་མི་ཤི། ནགས་ཀྱི་ཆེ་རྟ་ཀེ་སེང་ཆེ་འོ་མི་ཤི་ཆེ་ཡང་གྱིས་པ་ནི་ཡ་ནགས་ཚལ་ནགས་ལུ་འོང་ཡང་གྱིས་པ་ནུ་ད་ཆི་ཁ་ལུ་རི་གལ་ཕ་འོང།

ཆེག་དེ་ཡག་སུ་རུ་ར་འདི་ཁ་ར་རུས་ཅུ་སེ་ང་ཆེ་ཁུ་ཤ་ནི་ན་འདི་གི་ཁུ་ལ་ང་ཆེ་གི་ལ་ལན་ཐབ་ནིག་དེན་ལུ་ཁ་ཚ་ང་གི་ལབ་དི་བི་འོན་ད་རེ་ང་གི་ཆེ་ལུ་དེ་སུ་མེ་གི་ང་ཆེ་གི་ཧིབ་སི་ལབ་ཨི་མེ English ཁ་ལ་ལབ་ཆིབ་ཚིན་ཧིབ་དེ་བ་ད་ང་ཆེ་སྒྲུ་བི་ཁ་ལ་ལབ་རུ་ཆེ་ཀེབ་ཀེབ་གི་ན་ན་ཡུལ་མི་རུས་ཏོ་དུས་ཚོད་ཡག་ད་མ་ཡག་སུབ་རུ་ཆི་བེ་ཅིན་དི་དེ་སུ་མེ་གི་ཀམ་དེ་ཚུ་གི་ཀམ་པོ་དེ་འཇོ་མི་སུབ་ཀམ་པོ་དེ་འཇོ་ད་ལུ་ན་མ་སེ་མེ་གི་སུ་ན་མ་སེ་མེ་སྒྲུ་སི་སི་གི་སུ་ང་ཆེ་གི་ཅང།

འདི་སྐད་བདུད་ཀྱི་ར་ལ་བེ་མ་ཐུབ་དང་ཐུན་ནི་བེ་མ་པཱ་ལ་ར་འདི་སྐམ་འདི་གི་མིག་གི་ཟུག་འདི་ར་བ་མི་ཐེ་བ་མི་ཐེ། འོག་ནི་བེའུ་དང་ཐུན་ནི་བེ་འདི་གང་ལས་ར་ཁོ་ཁའུ་བཙུགས་འདི་གི་བེ་ལབ་གཉིས་ཀྱི་ནང་དུ་འུ་ལས་ར་ཁའུ་བཙུགས་འདི་གི་བེ་ཁོ་འདི་ཚོ་མིག་གི་པུ་མུ་འདི་ཚོ་ཡ་ཡན་ཆི་བན་སྐམ་འདི་ཚོ་དྲུག་ཅུ་དྲུག་ཅུ་ར་འཇོག་འདི་བེ་ཡུས་འདི་ཅོག་ར་ཅི་པི་ར་འདི་ཚོ་མིག་གི་ཟུག་ཆབ་འདི་ཧེབ་དང་ཐུན་ནི་བེ་ནམ་ཅི་བེ་རུ་ཆེ་གི་འདི་ཁྲོ་ལྷེ། ང་ལྕེ་ད་ཅི་ཁ་དི་ད་རེ་ན་བ་ང་ལྕེ་ར་གི། སྨན་ཟའོ་ད་ལུ་ང་ལྕེ་གི་སྨན་ག་དི་ཟ་ན་མ་ཤི་བ་ལུ་རེ་ཚ་སྐབས་ཚུ་ན་མ་ས་མེ་གི་མི་ཏོ་སུ་ལྕབ་ན་དི་ཟུ་མེ་གི་ན་མ་ས་མེ་གི་མི་ཏོ་ཁ་ལུ་ན་མ་ས་མེ་འབྲུ་སི་སི་གི་ཉན་ཁ་བག་དི་འོམ་ད་ལུ་ང་ལྕེ་གི་ག་ཅི་ཟའོ་མོ།

དགུ། དྲུག། བརྒྱད། དགུ། གཉིས་གསུམ། གཅིག་བདུན་ཀླད་ཀོར་གཉིས། ཡང་ན། གློག་འཕྲིན་ཁ་བྱང། MADHOOAWR@gmail.com། ནང་འབྲེལ་བ་མཛད་གནང་ཟེར་ཞུ་ནི།

ད་འདི་གི་ཀུ་ལེ་ཧ་ཀོ་ནི་གི་བསྟན་ལུགས་རང་གི་སེམས་ཀི་ནང་ན་ལས་ར་སྨོན་ལམ་སྟབས་བསྡུས་པའི་བཅོས་མི་རུ་བྱེད་པའི་ཅིན་ཤུགས་ང་བྱེད་ཚུལ་སྨོན་ལམ་སྟབས་ཀི་རྩ་དགོན་གཙོ་བོ་ཡུལ་ཤུལ་མ་ཞིག་ག། འཇམ་དར་སྤུན་སེམས་འདི་ཚུལ་ལུགས་སྐྱོན་ཆོས་ཆ་ར་གི་ག་བསྟད་པའི་གདངས་ཚིག་སྦས་དུས་ཡོད་ག། འདི་གི་ཀུ་ལེ་ལས་ཤ་ཀ་དྲིན་ཆེ། འདི་ཚུལ་མེད་གི་ཏོའུ་ཀི་ཁ་ཀོམ་འདི་གི་བས། ན་མ་ས་མི་དགེའི། དཀའ་ངལ་སྡུག་བསྔལ་ན་ལས་ཆོས་ཀུན་ཁྲ་བོར་སྣང་དགེ་བའི་ང་རྒྱལ་སྨིན་དུས་ཚོད་ལུ་ག་ར་ལུ་ར་ལོག་གཅིག་ལོག་གཅིག་ར་ང་ཅིག་ལུ་ཟླ་བེད་སྤྱི་མི་དགོས་ལ་བའི་ལས་ཤ་ཀ་དྲིན་ཆེ་ད་རེ་ཀ་གིས་གནང་ཞིང་འདི་སྨིན་དུས་ཚོད་ཀི་སེམས་ཀི་ནང་ན་ལས་ར་གོང་གི་སེམས་ཀི་ནང་ན་སྐྱོན་བརྗོད་ཆུད་གསོན་པའི་གཞུག་དུ་ཡོད་པི་དགོས་ལ་བའི་ལས་ཤ་ཀ་དྲིན་ཆེ་ས་ཞུ་ནི་འདི་སྨན་ལམ་ཡེ་ཤུ་གི་ཚེ་ན་ཞུ་ནི་ཨ་མེན་ད་རེ་ད་རུ་ང་ཅིག་གི་མེ་ཐེའུ་གི་ལེའུ།

ལ་བོད་དོ་བླ་ག་ཏི་ཆུ་ཐོ་བོད་དར་མར་བླ་གི་སྐུ་ལས་ག་ར་ཆོས་ག་ར་ཨི་རུ་ར་ར་ངི་ཨམ་ཆུ་ར་ཨི་རུ་ར་ཆུ་ལ་དི་བེའུ་མེ་ལ་བེའུ་དོ་ལུ་ཀི་ཏུ་རུ་ག་ཏི་མཆུ་ཐོ་བེ་ཨོ་ན་བེ་ང་ཆུ་ལུ་ཏུ་རུ་ར་ན་ནམ་ཆི་ར་བེ་རུ་ཏུ་རུ་ཏུ་རུ་མི་བུ་རུ་ཆུ་བེ་ཅིན་ལི་ས་ཛམ་བླུ་ན་ལུ་ང་ཆི་མི་དི་ཆུ་ཡ་ཀེ་མི་ཏཱ་བེ་ད་ཡ་ཡ་ཀེ་ཏཱ་ནི་གི་དོ་ལུ་ང་ཆུ་ལུ་ཏུ་རུ་གུ་བེ་ཏུ་རུ་ཅམ་ཆི་མེ་མེ་ཆིམ་གུ་བེ་ཆིམ་ཅམ་ཆི་མེ་མེ་དོ་རུ་ར། དི་བེ་ནི་དི་གི་ང་ཆོས་ཆུ་ལུ

ཨཱ་ནི་གསུམ་བྱིས་པའི་ང་རྒྱལ་གཉེན་སེམས་མི་འཆམ་མདའ་སྤུན་སེམས་ནི་ཆུ་ནམ་ཕྱི་ར་བེ་རུ་འདི་འཛམ་གླིང་འདི་ང་བྱེད་ཀྱི་བྲན་ལུགས་ང་བྱེད་ཀྱི་དོ་དོ་མི་དུས་སུ་འོམ་མདའ་ལུགས་ང་བྱེད་ཀྱི་རྒྱུན་མིང་སེ་ང་བྱེད་དོ་དོ་ན་ས་འཛམ་གླིང་ན་ལུགས་རྒྱུན་བྱིས་པའི་ང་བྱེད་དོ་དོ་དེ་དེབ་ཡིན་རྒྱུན་བྱིས་པའི་ད་ང་བྱེད་ཉིམ་བྱེད་ཀྱི་བྱས་ཤིས་དི་སྦྱོང་ད་ང་བྱེད་ཤིས་དི་སྦྱོ་ད་ལུ་ར་ངི་ཆི་ན་ལུ་ལོག་སྦྱོ་ནི་ག་དི་སྦྱོ་ནི་མོ་ཡ་ཐོ་རི་ལུ་ཐོ་རི་ག་དི་ལུ་མོ་ཡ་གུ་ལུ་ཡ་གུ་སི་ལབ་ད་ལུ་ཧེ་བེན་ལུ་ང་བྱེད་སྦྱོ་ནི་ཨི་མེ།